ནི་སོ་སོ་ཀྱི་སྤྱི་གཙུག་གི་སྟེང་དུ། ནི་ངོ་བོ་རྩ་བའི་བླ་མ་ཡིན་པ་ལ་ནི་རྣམ་པ་གུ་རུ་རིན་པོ་ཆེ་ཡིན་པ་ཅིག་གསལ་བཏབ། དེ་ལ་དེ་ནི་ག་རེ་ཟེར་དགོས་རེད། སེམས་གཏིང་ནས་ཟེར་ན་མི་འདུག་ནི་དད་པ་དང་མོས་པ་རྩེ་གཅིག་པས་སྒོ་ནས་གསོལ་བ་བཏབ་དགོས་ཀྱི་ཡོད་རེད་ནི་གསོལ་འདེབས་དེ། ངས་ཁྱེད་རང་ལ་གསོལ་བ་ག་རེ་བཏབ་ཀྱི་ཡོད་རེད་ཟེར་དུས་ནི་ད་ལྟ་ངས། ནི་སྔོན་འགྲོ་བསྒོམ་གྱི་ཡོད་ཨ་ནི་སྔོན་འགྲོ་གི་དོན་ཡག་པོ་རྒྱུད་ལ་སྐྱེ་བ་དང། ལྷག་པར་དུ་ད་ལྟ་བྱང་ཆུབ་ཀྱི་སེམས་བསྒོམ་གྱི་ཡོད་ཙང། བྱང་ཆུབ་ཀྱི་སེམས་བཅོས་མ་མ་ཡིན་པ་རྒྱུད་ལ་སྐྱེ་བར་ནི། བྱིན་གྱིས་བརླབ་ཏུ་གསོལ་ལོ་བསམ་ལ་གསོལ་བ་དེ་ནས་བཏབ་ཡོང་དུས། ནི་བླ་མས་གནང་བ་སྦྱིན་སོང་བསམ། ནི་གནང་བ་སྦྱིན་སོང་བསམ་ནས་བླ་མ་འོད་དུ་ཞུ་ནས་རང་ཉིད་ལ་ཐིམ་བྱས། རང་ཉིད་ཀྱི་སྒོ་གསུམ་དང་བླ་མའི་སྐུ་གསུང་ཐུགས་དབྱེར་མེད་དུ་གྱུར་སོང་བསམ། ནི་འདིའི་རྗེས་ལ་ནི། སྐྱབས་འགྲོ་གི་ཚོགས་ཞིང་གསལ་བཏབ་པ་དང།

那从我们的内心里面呢， 升起无比的这个虔诚心， 还有这个信心， 来向他做祈请。 那我们要祈请什么呢？ 那祈请他呢， 让我们来修持上呢， 能够得到成就。 那特别是现在修持这个潜行法， 那希望呢， 在我们的内心的心绪里面， 可以升起前行法的这些定见。 那更特别的是呢， 现在我们在修习这个发菩提心的部分， 那发菩提心呢， 能够在我们的内心里面呢发一个纯正、 真正的这个菩提心， 以这样子的一个发心呢， 来向莲师呢， 我们的上师来做祈请。 那祈请了之后呢， 莲花生大师允允我们的祈请， 他化光融入我们， 我们与莲师呢， 变得无二无别了。 那在这之后呢， 也请大家呢， 跟我一起呢来念诵。 这些，

ཨ་ནི་སྔོན་འགྲོ་རིམ་པ་དེ་བསྒོམ་བཞིན་པ་ཡིན་ཙང། དེ་ལ་ཡང་ཐུན་མོང་ཕྱི་ཡི་སྔོན་འགྲོ། ཐུན་མིན་ནང་གི་སྔོན་འགྲོ་དེ་འདྲ་ཡོད་པ་ལས། ཨ་ནི་ཕྱི་ཡི་སྔོན་འགྲོ་དེ་ང་ཚོས་བསམ་བློ་བཏང་ཟིན་རྗེས། ད་ཐུན་མིན་ནང་གི་སྔོན་འགྲོ་དེ་བསམ་བློ་གཏོང་བཞིན་པ་རེད། ཨ་ནི་དེ་ལ། ནི་ཐར་པའི་ལམ་གྱི་འཇུག་སྒོ་སྐྱབས་འགྲོ་དེ་ཡང་བསྒོམས་ཟིན་པ་རེད་ད་ད་ནང་ང་ཚོ་ཐེག་ཆེན་ལམ་གྱི་ནི་གཞི་མ་ཟེར་ན་མི་འདུག་ལམ་གྱི་རྩ་བ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་བསྒོམ་བཞིན་པ་ཡིན་ཙང། ནི་སྐྱབས་འགྲོ་སྐབས་སུ། ནི་ཚོགས་ཞིང་གསལ་བཏབ་པ་ད་ག་རང་དཔང་པོའི་ཚུལ་དུ་བཞུགས་ནས། ནི་འདིའི་མདུན་དུ་ནི་ངས་ནི། ག་རེ་ཟེར་དགོས་རེད་སེམས་བསྐྱེད།

那前行法呢， 可以分为共前行和不共前行的这个部分。 那共前行的这个部分， 我们之前呢已经宣说圆满。 那现在呢， 我们要宣说的呢是不共前行的这个部分。 那不共前行的这个部分呢， 解脱道之根本， 归一呢， 我们之前呢已经宣说圆满了。 那现在呢， 我们要进入的是大乘道之根本。 就是发菩提心， 那我们要发这个菩提心呢， 来圆满这个前行的这个修法。 那在修习发菩提心的时候呢， 一样的， 在我们的这个面前呢， 我们需要呢观想这个皈依境呢清楚。 那它皈依境呢， 是我们这个发菩提心修习的这个正门， 它证明我们呢修习这个菩提心。 那我们要在他的面前呢， 来发菩提心。 我们一定要发这个菩提心呢， 来圆满我们这个大乘道的这个根本的这个发心。 那现在呢， 我们要进入这个发菩提心修习的这个部分。 那之前呢， 已经跟大家呢说明了几种修法。 接下来呢， 还会为大家呢来分享其他的这个修法。

ནི་གང་ཡིན་ཟེར་ན། ནི་ང་ཚོ་ཐར་པར་འགྲོ་བ་ལ་དགེ་བ་བསགས་དགོས་ཀྱི་ཡོད་རེད་ལ་སྡིག་པ་དྲི་མ་སྦྱང་དགོས་ཀྱི་ཡོད་རེད་དགེ་བ་བསགས་བྱེད་ཀྱི་རྒྱུ་ནི་སེམས་ཅན་དང་སངས་རྒྱས་གཉིས་པོ་དེ་འདྲ་མཉམ་ཆགས་བསྡད་ཀྱི་ཡོད་རེད། སྡིག་པ་འབྱུང་བར་བྱེད་པའི་རྒྱུ་ལ་བསམ་བློ་བཏང་ན་ཡང་འདྲ་མཉམ་ཆགས་བསྡད་ཀྱི་ཡོད་རེད་གང་ཡིན་ཟེར་ན་ད་སྙིང་རྗེ་སྒོམ་དགོས་ཀྱི་ཡོད་ན་ཡང་སེམས་ཅན་ལ་ལྟོས་ནས་སྙིང་རྗེ་སྒོམ་དགོས་ཀྱི་ཡོད་རེད། བཟོད་པ་ཅིག་སྒོམ་དགོས་ཀྱི་ཡོད་ན་ཡང་སེམས་ཅན་ལ་བརྟེན་ནས་བཟོད་པ་སྒོམ་དགོས་ཀྱི་ཡོད་རེད་བསྔོ་བ་སྨོན་ལམ་ཅིག་བྱེད་དགོས་ཀྱི་ཡོད་ན་སེམས་ཅན་ལ་ལྟོས་དགོས་པ་ཡིན་དུས། ནི། སེམས་ཅན་མེད་ན་ང་ཚོ་སྡིག་པ་སྦྱང་ཡ་དང་དགེ་བ་སྒྲུབ་ཡས་ཀྱི་ཐབས་ཤེས་མེད་པ་ནང་བཞིན་ཆགས་བསྡད་ཀྱི་ཡོད་དུས། ནི། རང་གི་ངོས་ནས་བསམ་བློ་བཏང་ན། ནི་ག་རེ་ཟེར་དགོས་རེད། ད་ལྟ་བར་དུ་བདེ་བ་དང་དགེ་བ། ནི་ཕུན་སུམ་ཚོགས་པ་ཇི་སྙེད་བྱུང་བ་ཐམས་ཅད་ནི་སེམས་ཅན་དང་སངས་རྒྱས་འདི་ཚོ་ཀྱི་ནི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་པ་དེ

那甚至呢我们要累积福报， 或者是净除这些障碍， 我们都仰赖于这个我们的对境， 这些众生呢。 让我们呢可以修习这些法。 那如果没有众生的话呢， 我们呢就没有办法修持这些法。 更深一层的去想的话呢， 我们根本呢就没有办法呢可以成就佛道。 那就因为这样子的一个原因， 现在我们所拥有的一切， 我们所得到的一切， 那都是佛菩萨以及所有一切众生呢， 允予我们赐予我们的。 那对这样子的一种。 想法呢？ 那接下来， 请大家呢， 以感念佛菩萨以及所有众生的这个恩呢， 来进行短暂的这个禅修。

དེ་ལ་བརྟེན་ནས་ནི་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་ལ་སོགས་ཉོན་མོངས་པ་མང་པོ་ཞིག་སྐྱེས། དེས་ནི་སྟོབས་བསྐྱེད་དེ་ནི་ལས་ངན་པ་མང་པོ་ཞིག་བསགས། དེའི་རྣམ་པར་སྨིན་པ་དང། དེ་ནི་རྒྱུ་མཐུན་དང། ལ་སོགས་པའི་གྱི་འབྲས་བུ་དེ་དེ་ནི་ང་ཚོ་སྡུག་བསྔལ་མྱོང་འགྲོ་གི་ཡོད་རེད། བྱས་དུས་སྡུག་བསྔལ་གྱི་རྩ་བ་ཚང་མ་ང་རང་རང་རེད་ཤག། འོ་ཡ་ད་ལྟ་བར་དུ་ང་ཚོ་འཁོར་བ་ལ་ག་རེ་བྱས་ནས་ཐར་ཡོད་མ་རེད་ཟེར་དུས་ང་ང་ང་ང་ཟེར་མཁན་འདི་ལ་བརྟེན་ནས་མ་ཐར་བ་རེད།

那就是因为这样子呢， 我们有着这个我执， 从我执里面升起了三毒贪嗔痴， 那贪嗔痴的这种造作呢， 是我们呢。 造就了所有的这一些痛苦的因， 那这就让我们呢可以受苦了。 那为什么我们会受苦呢？ 我们想一想， 它的因呢就是我执， 升起的这些三毒， 让我们呢无法自拔， 让我们呢跌入了这一个痛苦的这个深渊。 那我们中观这些佛菩萨， 为什么他们呢会得到快乐？ 因为他们的这个我执呢， 基本上呢是。 没有， 或者是成分非常的少。 那他对于所有一切的众生呢， 都加以关爱。 那他对所有的一切众生呢的爱呢， 大过于自己。 那由于这样子呢， 他们呢就成就了这佛道， 成就了这个佛果。 那我们在接下来的这个禅修呢， 我们应该以这样子的一个信念来进行。 那我们呢， 如果有升起对于我执太过的话呢， 我们应该放下。 我们应该效法所有一些诸佛菩萨利益一切众生， 是众生呢比我们更重要， 以这样子的一个方式呢来进行短暂的参修。

ཨ་ནི། འཇིག་རྟེན་འདི་ལ་གནས་ཚུལ་ག་རེ་ཐུག་པ་ཡིན་ན་ཡང། ང་ཚོ་ལམ་དུ་ཁྱེར་ཤེས་པ་ཅིག་བྱེད་དགོས་ཀྱི་ཡོད་རེད། ད་མིའི་ལུས་རྟེན་འདི་ཐོབ་ཚར་དུས། སྐྱིད་པོ། སྡུག་པོ། རྣམ་གྲངས་སྣ་ཚོགས་འཕྲད་ཡོང་གི་ཡོད་རེད། གང་སྐབས་ལ་ཡང་ག་རེ་བཟོ་དགོས་རེད། ཆོས་དང་འབྲེལ་བ་ཡོད་པ་ཅིག་བཟོ་དགོས་པ་ཡིན་ཙང། ང་ཚོ། དཔེར་ན་ད་གཟུགས་པོ་ལ་ན་ཚ་མང་པོ་ཅིག་སླེབས།

ནི། སྡུག་བསྔལ་གྱི་རྩ་བའམ་རྒྱུ་ངོ་མ་དེ་ང། ངར་འཛིན། ནི་ལས་དང་ཉོན་མོངས་འདི་ཚོ་ལ་བརྟེན་ནས་བྱུང་བ་རེད་འདུག། ནི་དེ་འདྲ་བོ་སྡུག་བསྔལ་འདིའི་སྟེང་དུ། ནི་ག་རེ་ཟེར་དགོས་རེད། སེམས་ཅན་ཐམས་ཅད་ཀྱི། ནི་ག་རེ་ཟེར་དགོས་རེད། ནི་ན་ཚ་སེམས། ད་ལུས་ལ་ན་ཚ་ཡོད་རྒྱུ་རེད་སེམས་ལ་དཀའ་ངལ་ཡོད་རྒྱུ་རེད་དེ་ཚོ་ཚང་མ། ད་ངའི་ནི་ན་ཚ་འདི་གཅིག་ཏུ། སྟེང་དུ་སྨིན་ན་ཅི་མ་རུང། བདག་རང་ལ་ཐིམ་ན་ཅི་མ་རུང་བསམ་པ་ཞིག་དགོས་ཀྱི་ཡོད་རེད། གང་ཡིན་ཟེར་ན། སྡུག་བསྔལ་མྱོང་བ་དེ། མི་དགེ་བ་དང་ལས་ངན་པ་གྱི་རྣམ་སྨིན་འདི་དག་མྱོང་གི་ཡོད་རེད་པ། དེ་འདྲའི་ཕྱོགས་ཅིག་ནས་དགའ་བ་བསྒོམ་དགོས། ཨ་ཙི་ཡག་ག་ལ་ངས་སྡིག་པ་མི་དགེ་བ་མང་པོ་བྱས་ཡོད་རྒྱུ་རེད་ད་ལྟ་ནི་ཟད་འགྲོ་གི་འདུག་དག་འགྲོ་གི་འདུག་ཨ་ནི།

或是说大乘的修持者， 那在我们每天呢， 有很多不同的这些角色， 那甚至呢是这些。 等等的这些呃感受， 那我们呢需要呢懂得呢如何把它转为盗用， 那这是非常重要的。 那我们以一个例子来说明。 那我们呢每天呢遭受到很多很多的这些痛苦。 那如果有一天我们生病了， 那生病的时候， 如果你只会唉声叹气， 那只是在这个痛苦。 中呢苦恼呢， 这会使你的痛苦呢变得越来越大。 那我们要怎么样把它转为道用呢？ 那我们是需要呢想， 我们的这个痛苦呢， 是因为我们过去所造的这些因。 那现在的这个异熟果成熟了， 让我们遭受到这些苦果。 那我们在遭受苦果的这个痛楚的时候呢， 我们要在内心里面呢发如是的一个想。 那希望呢， 我的这个痛苦， 那可以呢， 集合所有一切众生的这种痛苦呢， 让我一个人来承受， 因为这个苦果呢， 我是必然要承受的。 那在这当下呢， 发大菩提心， 把它转为道用， 让所有一切众生的痛苦呢， 通过我的痛苦呢， 都可以清除精进。 那在这世上呢？ 还要发这个随喜心或者是欢喜心， 为什么？ 因为过去所造的这些恶业呢， 通过这一次痛苦了之后呢， 可以清除清净， 那让我们呢可以把这些恶业呢清除， 那以后呢就不需要再受这些果了。 那我们需要呢以这样子的一个方式呢来把这些痛苦呢转为道用， 那以这样子的一个方式呢， 我们呢接下来的禅修呢。 我们要想， 如果我们遇到这样子的一个痛苦的时候呢， 那我愿呢， 所有的这些痛苦呢， 都呢， 通过我这一次忍受的这些痛苦呢， 使所有众生呢都能够痛苦得以清净， 那我自己的这些呃恶业呢， 也可以得以清净， 以这样子的一个方式呢， 来进行接下来的这个禅修。

ལགས་སོ། ནི་ད་ག་ནང་བཞིན་དུ། སོ་སོ། ལུས་ལ་ནད་ན་ཚ་མེད་པ། ནི་སེམས་ལ་དཀའ་ངལ་མེད་པ། ནི། དེ་འདྲའི་ལ་སོགས་པ་གྱི་དེ་འདྲའི་གནས་ཚུལ་བྱུང་བ་ཡིན་ན། དེ་ལ་ཡང་ནི་དགའ་བ་སྒོམ་དགོས་ཀྱི་ཡོད་རེད། སྔོན་མ་སོ་སོ་ཀྱིས་དགེ་བ་ཡག་པོ་བྱས་པའི་ནི་ག་རེ་ཟེར་དགོས་རེད། རྣམ་སྨིན་ཟེར་ནའམ་འདི་འབྲས་བུ་མྱོང་བསྡད་ཡོད་རེད། སྔར་གྱི་དགེ་བ་འདི་ཚོ་ལ་ཡང་རྗེས་སུ་ཡི་རང་བྱས། ཨ་ནི་ད་ལྟ་ལུས་དང་སེམས་ཐང་པོ་བདེ་བོ་ཡོད་དུས་ཙམ་ན་ནི་དགེ་བའི་དགེ་བ་ག་རེ་བྱས་པ་ནི་བྱས་ཐུབ་ཀྱི་ཡོད་པ་རེད། ཨ་ནི་འདི་ལ་ཡང་ནི་ག་རེ་ཟེར་དགོས་རེད།

那要随喜升起这个快乐喜乐之心。 那当我们没有遇到任何的这个病痛或者是任何痛苦没有挂在我们心上的时候呢， 那我们对于这样子的一个事情呢， 我们呢更加要升起这个喜乐的心。 那是因为什么呢？ 这是因为我们过去所造的善业， 让我们现在呢可以有这样子得到这个快乐， 没有痛苦的这个果报。 那在这当下呢， 我们更要呢好好的去累积这个善业。 那为什么我们要值得欢喜， 或是升起这个喜乐的心呢？ 因为在没有痛苦、 在快乐的当下呢， 我们能够好好的去休息、 集资进账的这些修持。 那我们呢， 可以呢， 好好的来做任何的一些东西。 那对于这样子的一种生活呢， 我们更加呢， 需要呢， 升起这个喜乐之心。 那接下来呢， 请大家呢， 一直念， 来进行短暂的禅修。

ལགས་སོ། ནི་ད་ག་ནང་བཞིན་དུ། ནི་མི་ཁ་ཤས་ཤིག་གིས་རང་ཉིད་ལ་ནི་ག་རེ་ཟེར་བ་རེད་རྒྱབ་ལ་ལྐོག་ལྐོག་སུད་སུད་བྱས་ནས་ནི་སྐད་ཆ་མི་སྙན་པ་ཟེར་ནས་མི་དུ་སྨད་ར་མང་པོ་ཞིག་བཏང་བསྡད་ཀྱི་ཡོད་པ་ཡིན་ནའང་འདྲ། ནི་ཐད་ཀར་སོ་སོ་མདུན་ལ་ནི་ཁྱོད་གཅིག་འགྲིག་གི་མི་འདུག་གཉིས་འགྲིག་གི་མི་འདུག་ཟེར་ནས་ད་ག་དེ་འདྲས་ཀྱི་བཀའ་བཀྱོན་དང་མི་འགྲིག་པ་དེ་འདྲས་བཏང་གི་ཡོད་པ་ཡིན་ན་འདྲ། མི་མང་པོའི་དཀྱིལ་ལ་ཡོད་ས་རང་ལ་ནི་དམའ་ཕབ་ནས་ནི་ནོར་འཁྲུལ་འདི་བྱེད་གི་འདུག་གཉིས་བྱེད་གི་མི་འདུག་ཨ་སྐྱོན་ནོར་འཁྲུལ་མང་པོ་བཏང་གི་ཡོད་པ་ཡིན་ན་འདྲ། དེ་འདྲས་ཀྱི་ནི་ག་རེ་ཟེར་དགོས་རེད་མི་སྙན་པ་དང་ནི། སྨད་ར་དང་སོ་སོ་ལ་དེ་ནི་མི་དགའ་བའི་དབང་གིས་ཡོད་པ་ཡིན་ན་འདྲ། ད་ག། ཕྲག་དོག་གི་དབང་གིས་ཡིན་ན་འདྲ་དེ་འདྲའི་ཡོད་བཀྱོན་མང་པོ་ཅིག་ནི་བཏང་གི་ཡོད་པ་ཡིན་ན། དེ་དུས་སྐབས་སུ་ཡང་ནི་སོ་སོ་སེམས་ག་རེ་བསམ་བློ་བཏང་དགོས་རེད་ཟེར་དུས།

ཡོན་ཏན་གྱི་ཆ་ཅིག་ཡང་ཡོད་ཡག་རེད། བསྟོད་ར་བཏང་དུས་རྫུན་བཤད་དགོས་པ་མ་རེད་ཁོ་རང་གྱི་ཡོན་ཏན་གྱི་ཆ་དེ་ནི་ཕར་བཤད་ཆོག་གི་ཡོད་རེད་ཁོར་ཕུན་སུམ་ཚོགས་པའི་ཡོན་ཏན་འདི་ཡོད་རེད། གང་ཟག་འདི་ལ་ནི་ཁྱད་ཆོས་འདི་དང་འདི་ཡོད་རེད་ཟེར་ནས་ཕར་ལ་བསྟོད་དགོས་ཀྱི་ཡོད་རེད། འོ་དེ་འདྲའི་ལ་ཡང་ཁྱུག་ཙམ་ནི་བསམ་བློ་བཏང་རོགས་གནང། 那现今的社会呢， 在我们之中呢， 那可能呢， 我们会遇到一些情况。 那不管是以上的什么情况， 那都是一样的。 那就是说， 不管别人呢， 对于我们呢， 有任何的意见， 那可能是在我们的背后呢， 说我们的坏话。 那甚至呢， 会在我们的前面呢， 批评我们， 那数落我们的这一些啊坏处。 那不管它是真的还是。 这些谎言， 那这我们不管， 那或者呢， 他不管是我们做什么的时候呢， 都喜欢呢挑骨头， 那喜欢呢让我们呢觉得难堪。 那当有这样子的一个现象出现的时候呢， 那我们呢要如何来行词， 或者是把它转为盗用呢？ 那我们要先看的一个人呢， 那他所说的这一些呢？ 是指正我们的错处。 那如果是我们有犯错的话呢， 他的这个指正呢， 就好像口诀一样， 让我们呢醒过来， 让我们呢可以改过。 那如果他的这个指正呢是子虚乌有的话呢， 那我们呢就要把呢它当成呢是一个借鉴。 那以后呢我们呢不要这样子做。 那相反的， 我们要如何来对？ 这些回誉我们的人呢， 那我们要对他呢加以称赞。 那我们的这个称赞呢， 不是说需要呢来说骗话来称赞他， 那我们只是把这些回誉我们的人， 我们看其优点， 对于他的这个优点呢， 我们加以这个称赞。 那我们只看别人的优点。 那接下来呢， 请以这样子的一个转为盗用的方法呢。 来进行短暂的这个禅修。

ལགས་སོ། ཨ་ནི། ད་ག་ནང་བཞིན་དུ། རང་ཉིད་ལ་ནི་ག་རེ་ཟེར་བ་རེད་རྒྱུ་ནོར་ལོངས་སྤྱོད་ལ་སོགས་པ་ཅུང་ཟད་ཡོད་པ་དེ་ཚོ་ཡང་གཞན་གྱིས་ནི་ཐབས་ཇུས་སྣ་ཚོགས་ཀྱི་སྒོ་ནས་འཕྲོག་པ་དང་བརྐུས་པ་དང་མེད་པ་ཆགས་པ་དེ་ཚོ་ནི་བྱས་པ་ཡིན་ནའང་འདྲ། ཨ་ནི། རང་ཉིད་ལ་དེ་ནི་རྒྱུ་ནོར་ལོངས་སྤྱོད་ཟ་བ་དང་བཏུང་བ་གོན་པ་ལ་སོགས་པ་ཡང་ད་ག་ཡོད་ལ་མེད་ལ་ལྡང་མི་ལྡང་དེ་འདྲས་ཆགས་ཀྱི་ཡོད་པ་ཡིན་ནའང་འདྲ། ཡང་གཏན་ནས་མེད་པར་བྱས། དཀའ་ལས་ཁག་པོ་ཞིག་བྱེད་གི་ཡོད་པ་ཡིན་ན་འདྲ། འདི་ནི་སྐབས་དེ་དུས་ག་རེ་བསམ་དགོས་རེད་ཟེར་དུས། ད་རྒྱུ་ནོར་ལོངས་སྤྱོད་འཕྲོག་པ་ལ་སོགས་པ་བྱས་ན་ནི་ད་ཁོས་རང་ཉིད་ལ་ནི་ག་རེ་ཟེར་བ་རེད། ད་མི་དགའ་བའི་ཐོག་ནས་ཡིན་སྲིད་ཀྱི་རེད་ནི་ཁ་ཤས་འདོད་རྔམ་གྱི་ཆེད་ནས་ཡིན་སྲིད་ཀྱི་རེད་ད་གང་ལྟར་སྡིག་པ་མི་དགེ་བ་མང་པོ་བསགས་འགྲོ་རྒྱུ་རེད་དེ། དེའི་སྡིག་པ་མི་དགེ་བ་ཐམས་ཅད་དག་པ་ཙམ་མ་ཟད་ངས་དུས་གསུམ་དུ་བསགས་པའི་དགེ་བའི་རྩ་བ་དང། ལུས་ལོངས་སྤྱོད་དང་བཅས་པ་ཐམས་ཅད་ཁོ་ལ་ཐོབ་པར་ཤོག་ཅིག་ཟེར་ནས་སྨོན་ལམ་བཏབ་ཡས་དང། ཨཱ་ནི་སོ་སོ། ཨཱ་ནི། ལོངས་སྤྱོད་དེ་ཚོ་གང་ཡང་མེད་པར་དཀའ་ངལ་ཡོད་པའི་སྐབས་ལ་ཨཱ་ནི་ག་རེ་དྲན་དགོས་རེད་ཟེར་དུས་བ་ད་འདི་ཧ་ཅང་གི་བདེ་བ་དང་སྐྱིད་པའི་རང་བཞིན་ཅིག་རེད། ག་རེ་ཟེར་ན་ད་ཁོ་བསགས་ཡས་དང་བསྲུང་ཡས་དང་དེའི་དཀའ་ངལ་དེ་དགོས་ཀྱི་མ་རེད་པ་རྒྱུ་ནོར་ལོངས་སྤྱོད་ཡོད་ན་ཁོ་དེ་བསགས་ཡས་དང་བསྲུང་ཡས་དང་དེའི་ཆེད་དུ་ཡང་སེམས་ཁྲལ་ཐོད་པ་ཅིག་བྱེད་དགོས་རེད་དེ་ཚོ་གང་ཡང་བྱེད་དགོས་ཀྱི་མི་འདུག་ད་ངས་ཆོས་སྤུས་དག་པོ་བྱེད་དང། ཉམས་ལེན་ཡག་པོ་བྱེད་ཡས་གོ་སྐབས་དཔེ་མི་སྲིད་ཡག་པོ་ཅིག་རག་པ་རེད་སྲུང་སྐྱོབ་འདྲ་བོ་དང། དཀའ་ངལ་གང་ཡང་བྱེད་དགོས་ཀྱི་མི་འདུག་དེ་ཡང་དཔེ་མི་སྲིད་ཀྱི། ག་རེ་ཟེར་བ་རེད་བསོད་ནམས་བསགས་པའི་ནི་འབྲས་བུ་ཅིག་ཡིན་པ་རེད་སྙམ་པ་ཡང་སོ་སོ་སོ་སོ་ལ་དགའ་བ་སྒོམ་དགོས་པ་དེ་འདྲ་ཡང་བྱེད་ཆོག་གི་ཡོད་རེད་བ་འདི་ཚོ་ལ་ཡང་ཁྱུག་ཙམ་བསམ་བློ་གནང་རོགས་གནང། 那接下来呢， 我们可以想， 我们是一个非常富有的人， 那甚至呢， 可能富可敌国。 那我们的这个财富呢， 所封存非常的多， 那甚至呢， 可以让别人呢产生这个妒忌。 那可能是想加害我们， 或者是妒忌， 来偷取或者是骗取我们的财物。 当他这样子做的时候， 那我们要把这一种怎么样转为盗用呢？ 那我们可以想， 那他们呢偷取了我们的财物， 或者是骗取我们的财物， 那我们更要呢祝福他， 希望他呢得到这个财富的时候呢， 那他可以财富丰足， 那他可以呢， 呃。 得到他所需要的东西， 让他呢更加的呃快乐， 以这样子的一个方法呢来祝愿他。 那或者是我们是一个非常贫穷的人， 那我们什么东西都没有， 那其实呢是非常的痛苦的。 那当下的时候， 我们要怎么转为盗用呢？ 那我们需要想， 我们现在呢是非常的幸福的， 因为我们没有了这个为财富做努力。 那甚至呢， 想方法去保护它， 那想方法呢， 去让它呢不流失的这些烦恼， 那我是活在怎么快乐的一个空间里面， 那要这样子的一个想法呢来做转为盗用， 那接下来呢， 请你这两种方法呢来进行短暂的这个禅修。

སྟོབས་གོ་གནས་ལ་སོགས་པ་ཕུན་སུམ་ཚོགས་པ་ཡོད་པ་དང། ལུས་ལ་ནད་ན་ཚ་ལ་སོགས་པ་མེད་པ། ད་ག་ནས་མཐུན་རྐྱེན་ཡག་པོ་བོ་ཅིག་འཛོམས་པའི་གོ་སྐབས་དེ་འདྲ་བྱུང་བ་ཡིན་ན་ཡང་རང་ཉིད་དེ་ལ་དགའ་བ་སྒོམ་དགོས་ཀྱི་ཡོད་རེད། གང་ཡིན་ཟེར་ན་དེ་ཡང་ནི། དཔེར་ན་རྒྱུ་ནོར་ལོངས་སྤྱོད་འདྲ་པོ་ཞིག་ཡོད་པའི་དབང་དུ་བཏང་ན་ཡང་དཀོན་མཆོག་གསུམ་ལ་མཆོད་པ་ཕུལ་ཡ་རག་གི་རེད། མར་ངན་སློང་ལ་སྦྱིན་པ་བཏང་ཡ་རག་གི་རེད། ག་རེ་ཟེར་དགེ་བའི་རྩ་བ་སྒྲུབ་པའི་རྒྱུ་གཙོ་བོ་ལུས་རྟེན་དེ་འཚོ་བའི་མཐུན་རྐྱེན་ལ་ནི་སྦྱར་ཐུབ་ཀྱི་རེད། ཕན་ཐོགས་མི་འདྲ་བ་མང་པོ་ཞིག་བྱེད་ཐུབ་ཀྱི་ཡོད་རེད། གཏམ་སྙན་གྲགས་ལ་སོགས་པ་བྱུང་བ་ཡིན་ན་ཡང་སེམས་ཅན་ལ་ཕན་ཐོགས་ཡ་དང་ཆོས་སྒྲུབ་པ་དེ་ལ་གྲོགས་བྱེད་སྲིད་པ་རེད། ཡིན་ན་ཡང་ད་མི་རྟག་པ་རེད། རྟག་པ་བརྟན་པོ་མེད་པ་ཡང་བསམ་བློ་བཏང་དགོས་ཀྱི་ཡོད་རེད། བྱས་དུས་ཙམ་ན་བདེ་སྡུག་བཟང་ངན་གང་བྱུང་བ་ཡིན་ན་ཡང་ཚང་མ་ང་ཚོ་ལམ་དུ་ཁྱེར་ཤེས་པ་ཞིག་བྱེད་དགོས་ཀྱི་ཡོད་རེད།

那他也甚至拥有很好的这个健康。 对这样子的事情呢， 我们要升起这个欢喜心。 那为什么要升起欢喜心呢？ 因为一个人有钱的时候呢， 那他可以呢对三宝呢做上供， 对于这些恶道的众生呢， 甚至这些呃畜生道的众生呢， 可以施与布施。 那他拥有财富的时候呢， 他拥有很好的这个条件呢， 能够让他呢好好的来做修持佛法的这些修习。 那他甚至呢拥有这一些很好的这些呃称誉的时候呢， 那他自然呢也非常的这个放心， 可以好好来行持这个佛法。 那对于这个长寿呢， 他拥有更多的时间呢来修习佛法。 那虽然我们呢可能呢。 没有以上这些好的这些条件， 但不管是什么时候呢， 我们都要升起呢这个欢喜心。 那不管是苦的或是乐的， 我们都要升起欢喜心。 那以一个例子来说明， 我们拥有长寿的话呢， 我们有更多时间可以休息。 那如果我们的寿命是短暂的， 或是极短的话呢， 那我们要升起欢喜心， 为什么呢？ 是因为我们呢。 造就这个恶业的这个时间呢， 偏少了， 那我累积恶业的这一个机会呢就少了， 以降子的一个方式呢来转回盗用， 那不管是在苦或乐当中呢， 我们要转回盗用， 对于他呢都能够升起这个欢喜心。